མི་མང་པོར་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་པའི་འདོད་པ་ཆེན་པོ་ཡོད། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་བཟུང་མི་གྲངས་ཁྱོན་བསྡོམས་ས་ཡ་ལྔ་ལས་མང་བར་ཨོ་སི་ཀྲི་ལི་ཡའི་མི་སེར་ཐོབ་ཐང་གནང་ཡོད། མི་སེར་ཆགས་པར་གོམ་པ་དང་པོ་དེ་ནི་མི་སེར་ཐོབ་ཐང་མཛད་སྒོའི་སྐབས་ཁྱེད་ཀྱིས་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ལ་དགའ་ཞེན་དང་དེ་བཞིན་རྒྱལ་ཁབ་ཀྱི་ཐོབ་ཐང་དང་འོས་འགན་རྣམས་ལ་བརྩི་སྲུང་ཡོད་པའི་དམ་བཅའ་བརྟན་པོ་བཞག་དགོས་པ་ཡིན། Ruby Fowdar ལགས་ནི Brisbane གྲོང་ཁྱེར་ནང་ཡོད་པའི་ཨོ་སྟྲེ་ལི་ཡའི་གཞིས་སྤོས་ངོ་ཚབ་ཁང་གི་ལས་བྱེད་པ་ཞིག་ཡིན། ཁོང་གིས་ཨོ་སྟྲེ་ལི་ཡའི་མི་སེར་ཆགས་པར་སྔོན་འགྲོའི་དགོས་མཁོ་ལ་ཁྱེད་ལ་མི་སེར་ཆགས་ཐུབ་པའི་ཆ་རྐྱེན་ཆ་ཚང་བ་དགོས་ངེས་རེད་ཅེས་གསུངས་ཡོད། དང་ཐོག་ལ་ཨོ་སྟྲེ་ལི་ཡར་གནས་སྤོ་བ་རྣམས་གཏན་འཇགས་སྡོད་མི་ཆགས་དགོས་པ་ཡིན། འོན་ཀྱང་ཁྱེད་རང་ལ་སློབ་ཕྲུག་གི་མཐོང་མཆན་ལག་ཁྱེར་དང་ཡང་ན་ལས་ཀའི་མཐོང་མཆན་ཐོག་ཨོ་སྟྲེ་ལི་ཡར་བསྡད་ཡོད་ན་གཏན་འཇགས་སྡོད་མི་ཁོངས་སུ་ཚུད་ཀྱི་མེད། དེ་འདྲ་ཡིན་ཙང་མི་སེར་མ་ཆགས་སྔོན་ལ་དང་ཐོག་ཁྱེད་རང་གཏན་འཇགས་སྡོད་མི་ཡིན་དགོས་ངེས་རེད། ནང་སྲིད་ལྷན་ཁང་གིས་མི་སེར་གྱི་སྙན་ཞུ་འགོར་འགྱངས་མི་ཡོང་བའི་ཆེད་དྲ་ཐོག་ནས་སྙན་ཞུ་བརྒྱབ་པར་ལམ་སྟོན་གནང་ཡོད། ནང་སྲིད་ལྷན་ཁང་གི་ཁྱིམ་ཚང་དང་མི་སེར་ལས་གཞིའི་སྡེ་ཚན་གྱི Damien Kilner ལགས་ཀྱིས་མི་མང་ཆེ་བར་མི་སེར་ཆགས་པར་སྙན་ཞུ་འབུལ་སྐབས་ཟླ་བ་བཅུ་དྲུག་ཙམ་འགོར་གྱི་ཡོད་ཅེས་གསུངས་ཡོད། སྙན་ཞུ་འབུལ་མི་ཚོས་རང་ཉིད་ཀྱིས་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ཀྱི་སྐོར་ཤེས་བྱ་དང་མི་སེར་གྱི་ཐོབ་ཐང། དེ་བཞིན་འོས་འགན་སོགས་གསལ་པོ་ཤེས་རྟོགས་ཡོང་ཆེད་ངེས་པར་དུ་མི་སེར་ཐོབ་ཐང་གི་རྒྱུགས་སྤྲོད་དགོས་པ་ཡིན། རྒྱུགས་དེ་བརྒྱུད་ཁྱེད་ལ་དབྱིན་ཡིག་གི་རྨང་གཞི་ག་ཚོད་ཡོད་མེད་ཚོད་ལྟ་བྱེད་ཀྱི་ཡོད། དེ་ཡང་ཁྱེད་ཀྱིས་ཆུ་ཚོད་ཕྱེད་ཀའི་རིང་གློག་ཀླད་ཅིག་གི་མདུན་དུ་བསྡད་ནས་རྒྱུགས་སྤྲོད་དགོས་པ་ཡིན། གདམ་གསེས་ཀྱི་དྲི་བ་ཉི་ཤུ་ཅན་གྱི་རྨང་གཞིའི་རྒྱུགས་དེ་ནི་དྲ་ཐོག་ཏུ་ཡོད་པའི་དེབ་ཆུང་ཨོ་སི་ཀྲི་ལི་ཡའི་མི་སེར་ཐོབ་ཐང་ང་ཚོའི་ཐུན་མོང་གི་འབྲེལ་བ་ཟེར་བ་ལ་གཞི་བཞག་ཡོད། དེབ་ཆུང་དེའི་ནང་ཨོ་སི་ཀྲི་ལི་ཡའི་སྐོར་ངོ་སྤྲོད་དང་དམངས་གཙོའི་ལམ་ལུགས། ཐོབ་ཐང། གཞུང་ཁྲིམས་སོགས་ཀྱི་སྐོར་འཁོད་ཡོད། མི་རྣམས་ཀྱིས་དེབ་ཆུང་དེ་དག་ལ་གཟིགས་ནས་མི་སེར་གྱི་ཐོབ་ཐང་ལེན་ཆེད་དུ་རྨང་གཞིའི་རྒྱུགས་སྤྲད་རྒྱུའི་གྲ་སྒྲིག་བྱེད་དགོས་པ་དང། དེ་ནས་རང་ཉིད་ལ་རྒྱུགས་འཕྲོད་པའི་གདེང་ཚོད་ཡོད་ན་རྒྱུགས་སྤྲོད་དེར་ཞུགས་ཆོག་པ་ཡིན། ཕྱི་ལོ་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་བཅོ་ལྔ་བར་ལ་མི་སེར་གྱི་ཐོབ་ཐང་ལེན་པའི་རྒྱུགས་སྤྲོད་མཁན་ལས་བརྒྱ་ཆ་དགུ་བཅུ་གོ་བརྒྱད་ཚེག་དྲུག་ཙམ་རྒྱུགས་ལོན་ཡོད་འདུག། ནང་སྲིད་ལྷན་ཁང་གི་གྲོས་འཆར་གསར་པའི་འོག་མི་ཞིག་གིས་དུས་ཚོད་ཐུང་ངུའི་ནང་དུ་རྒྱུགས་མ་ལོན་ན་བསྐྱར་དུ་ཐེངས་མང་པོ་རྒྱུགས་སྤྲོད་མི་ཆོག་པ་བཟོས་ཡོད་འདུག་པས་མི་སེར་གྱི་ཐོབ་ཐང་ལེན་འདུན་ཡོད་པའི་མི་མང་པོ་ཞིག་ལ་དཀའ་ཁག་ཆེ་རུ་འགྲོ་ངེས་རེད། དེ་བཞིན་གྲོས་འཆར་གསར་པ་དེའི་འོག་ལ་སྙན་ཞུ་འབུལ་མི་ཚོས། མི་སེར་ཐོབ་ཐང་ལེན་པའི་རྒྱུགས་མིན་པར་ད་དུང་དབྱིན་ཇིའི་སྐད་ཡིག་གི་གནས་ཚད་ཚད་ལྡན་ཡོད་མེད་རྒྱུས་ལོན་ཡོང་བའི་ཕྱིར། དབྱིན་ཡིག་བྲི་ཀློག་དང་གོ་རྟོགས་དེ་བཞིན་དབྱིན་སྐད་སོགས། IELTS། རིམ་པ་ལྔ་པའི་ཚད་དང་གཅིག་པ་ཡོད་དགོས་ཞེས་འཁོད་ཡོད་འདུག་ལོ་ན་དྲུག་ཅུ་ཡན་གྱི་རྒན་པ་དང་ལོ་ན་བཅུ་དྲུག་མན་གྱི་ཕྲུ་གུ། དེ་བཞིན་རྣ་ཤེས་དང་སྨྲ་བརྗོད། རིག་ཤེས་སོགས་ཉམས་ཡོད་པ་རྣམས་དང། ལུས་སྟོབས་དང་ཤེས་སྟོབས་སུ་ནུས་མེད་ཡིན་པ་རྣམས་དབྱིན་ཇིའི་རྒྱུགས་འཕར་མ་དེ་སྤྲད་མི་དགོས། འགྱུར་ལྡོག་གསར་པ་གཞན་ཞིག་ནི་མི་སེར་ཐོབ་ཐང་ཞུས་པ་ལ་དང་ཐོག་ཁྱེད་རང་ཨོ་སྟྲེ་ལི་ཡའི་ནང་ལོ་བཞིའི་གཏན་འཇགས་སྡོད་མི་ཡིན་དགོས་ངེས་རེད། ཁྱེད་ཀྱི་མི་སེར་ཐོབ་ཐང་གི་སྙན་ཞུ་དེ་ངོས་ལེན་བྱས་ཚར་རྗེས་སྙན་ཞུ་འབུལ་མི་རྣམས་ཁྲིམས་ལུགས་འོག་མི་སེར་ཐོབ་ཐང་གི་མཛད་སྒོ་ལ་བཅར་ནས་ཨོ་སྟྲེ་ལི་ཡའི་མི་སེར་ཐོབ་ཐང་གི་ཁས་ལེན་དམ་བཅའ་ལེན་དགོས།

ལོ་རེའི་ནང་ཁྱོན་བསྡོམས་མི་གྲངས་འབུམ་གཅིག་ཙམ་གྱིས་མི་སེར་ཐོབ་ཐང་གི་མཛད་སྒོའི་ནང་མཉམ་ཞུགས་བྱེད་ཀྱི་ཡོད། མཛད་སྒོ་མང་ཆེ་བ་ནི་གྲོང་སྡེ་སོ་སོའི་ལྷན་ཁང་གིས་གོ་སྒྲིག་བྱེད་པ་དང་དུས་ཡུན་ཆུ་ཚོད་གཅིག་ནས་གཉིས་བར་འགོར་གྱི་ཡོད། སྙན་ཞུ་ཁས་ལེན་པ་ནས་མཛད་སྒོ་ལ་མ་ཞུགས་བར་ཉུང་མཐར་ཟླ་བ་གསུམ་ནས་དྲུག་བར་འགོར་གྱི་ཡོད་འདུག།
གྲོང་སྡེའི་སྤྱི་ཁྱབ་དང་ཡང་ན་སྤྱི་ཁྱབ་འགོ་འཛིན་གང་རུང་ཞིག་གིས་མི་སེར་ཐོབ་ཐང་གི་བཅའ་ཁྲིམས་ནང་འཁོད་ཡོད་པའི་རྩ་ཁྲིམས་ཀྱི་སྔོན་གླེང་ཀློག་དགོས་པ་དང། དེ་ཡང། མི་སེར་ཐོབ་ཐང་མཛད་སྒོའི་ནང་མཉམ་ཞུགས་པ་རྣམས་ལ་མི་སེར་ཐོབ་ཐང་སྐོར་གནས་ཚུལ་རྒྱས་པར་ངོ་སྤྲོད་ཆེད་ཡིན། མཛད་སྒོའི་སྐབས་ཨོ་སྟྲེ་ལི་ཡའི་འདས་པ་དང་གནས་བཞིན་པའི་ཡུལ་མི་རྣམས་ལ་གུས་བརྩི་ཞུས་པའི་ཐོག་རྒྱལ་ཁབ་ཀྱི་རྒྱལ་གླུ་གཏོང་ནས

ངའི་མིང་ཐོག་ནས་ཁྱེད་རང་ད་ནས་བཟུང་ཨོ་སྟྲེ་ལི་ཡའི་མི་སེར་རེད་ཅེས་ཐོས་སྐབས་ང་རང་གི་སེམས་ནང་དགའ་སྤྲོ་དཔག་མེད་སྐྱེས་བྱུང་བ་མ་ཟད། ཁྱད་པར་དུ་ཨོ་སྟྲེ་ལི་ཡའི་རྒྱལ་ཁབ་དེ་ང་ལ་བདག་པའི་སྣང་བ་ཞིག་འཆར་སོང། མི་སེར་ཆགས་ལ་ཉེ་བའི་མི་རྣམས་མི་སེར་ཐོབ་ཐང་གི་མཛད་སྒོ་ལ་བཅར་སྐབས་རང་ཉིད་ཀྱི་ངོ་རྟགས་ལག་ཁྱེར་ཆ་ཚང་བ་བསྣམས་དགོས་ངེས་རེད།